དུས་འཁོར་དབང་ཆེན་ལེགས་གྲུབ་ཀྱི་མཛད་སྒོའི་ཐོག་བྷི་ཧར་མངའ་སྡེའི་སྤྱི་ཁྱབ་བློན་ཆེན་སྐུ་ཞབས་ནི་ཏེཤ་ཀུ་མར་མཆོག་གིས་སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་ནས་མ་འོངས་པར་སླར་ཡང་རྡོ་རྗེ་གདན་དུ་དུས་འཁོར་དབང་ཆེན་བསྩལ་སྐྱོང་ཡོང་བའི་གསོལ་འདེབས་ཞུས་གནང་སོང།
ཀྱི་དྷརྟི་ཨབ་ཀྱི་ཧེ། བོདྷ་ག་ཡ་ཀྱི་དྷརྟི་ཨབ་ཀྱི་ཧེ། དེ་ཡང་དབུས་བོད་མིའི་སྒྲིག་འཛུགས་ནས་ཇི་ལྟར་གསོལ་འདེབས་ཞུས་དོན་ལྟར་བཀའ་བཞེས་ཀྱི་སྨིན་སྩལ་བཟང་པོ་ཐོབ་པའི་ཐོག་བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཟླ་བ་འདིའི་ཕྱི་ཚེས་གཉིས་ནས་དེ་རིང་བར། འཕགས་ཡུལ་གནས་མཆོག་རྡོ་རྗེ་གདན་དུ་ཕྱི་ནང་གི་དད་ལྡན་ཆོས་ཞུ་བ་འབུམ་གཉིས་ལྷག་ཙམ་ལ་དཔལ་དུས་ཀྱི་འཁོར་ལོའི་དབང་ཆེན་ཐེངས་སུམ་ཅུ་སོ་བཞི་པ་དེ་བཀའ་དྲིན་བསྩལ་ཡོད་པ་རེད། ད་རང་སྔ་དྲོའི་རྗེས་གནང་དང་མགོན་པོ་མཆོག་ལ་བརྟན་བཞུགས་བསྟར་འབུལ་ཕུལ་བའི་ཆོས་ཕྱོགས་ཀྱི་མཛད་རིམ་ཁག་གྲུབ་པའི་རྗེས་དུས་དབང་གི་གསུང་ཆོས་ར་བའི་ནང་ཐེངས་འདིའི་དུས་འཁོར་དབང་ཆེན་གོ་སྒྲིག་ཚོགས་ཆུང་བོད་མིའི་སྒྲིག་འཛུགས་ཀྱི་ངོས་ནས།

གཞན་ཡང་ཕྱི་ནང་གི་དད་ལྡན་ཆོས་ཞུ་བ་ཁྲི་ཚོ་བརྒལ་བ་འདུ་འཛོམས་བྱུང་ཡོད
པ་རེད། སྐབས་དེར་སྐུ་མགྲོན་གཙོ་བོ་བྷི་ཧར་མངའ་སྡེའི་སྤྱི་ཁྱབ་བློན་ཆེན་སྐུ་ཞབས་ནི་ཏེཤ་ཀུ་མཱར་མཆོག་གིས་མཛད་སྒོའི་གོ་སྐབས་འདིའི་བརྒྱུད་ནས་སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་ལ་དྲན་རྟེན་ཕྱག་རྟགས་ཤིག་ཕུལ་བ་མ་ཟད། བྷི་ཧར་མངའ་སྡེའི་གཞུང་ནས་འདས་པའི་ལོ་ཤས་ནང་དུ་ཁུལ་འདིའི་ནང་གི་ནང་པའི་གནས་ཆེན་ཁག་ལ་ཡར་རྒྱས་ཀྱི་ལས་གཞི་རིམ་པར་སྤེལ་བཞིན་ཡོད་སྐོར་སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་ལ་སྙན་སེང་ཞུས་པ་དང། ཡང་སྒོས་མགོན་པོ་མཆོག་གིས་གནས་མཆོག་རྡོ་རྗེ་གདན་དུ། ད་བར་དུས་འཁོར་དབང་ཆེན་ཐེངས་བཞི་བཀའ་དྲིན་བསྩལ་བ་མ་ཟད། ད་རེས་ཐེངས་ལྔ་པ་དེའི་ཐོག་བྷི་ཧར་མངའ་སྡེའི་གཞུང་དང་མང་ཚོགས་ནས་མཐུན་འགྱུར་དང་ཞབས་ཞུའི་ལས་དོན་བསྒྲུབ་རྒྱུའི་གོ་སྐབས་བྱུང་བར། ཁོང་གིས་མངའ་སྡེའི་གཞུང་མང་གཉིས་ཀྱི་ཚབ་ཞུས་ཏེ་དུས་དབང་གོ་སྒྲིག་ཚོགས་ཆུང་དང་སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་ལ་ཐུགས་རྗེ་ཆེ་ཞུ་ཞུས་གནང་སོང།
ལྷག་པར་དུ་བློན་ཆེན་མཆོག་གིས་གོ་སྐབས་ཆེད་བཞེས་ཐོག ྋགོང་ས་མཆོག་དགུང་གྲངས་བརྒྱ་ཙམ་མ་ཡིན་པར་བརྒྱ་དང་བཅུ་གསུམ་བར་སྐུ་འཚོ་བཞུགས་ཡོང་བའི་སྨོན་འདུན་ཤུགས་དྲག་ཞུ་བ་དང་འབྲེལ་ནས་གནས་མཆོག་རྡོ་རྗེ་གདན་འདི་སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་སྐུ་ཉིད་དང་ནང་པའི་མང་ཚོགས་ཚོའི་གནས་ཆེན་ཞིག་ཆགས་ཀྱི་ཡོད་དུས། ག་དུས་ཡིན་ནའི་གནས་དེར་ཕེབས་པར་ང་ཚོ་བྷི་ཧར་མངའ་སྡེའི་གཞུང་མང་ཡོངས་ནས

དེ་བཞིན་ཁོང་གིས་གནས་མཆོག་རྡོ་རྗེ་གདན་དུ་ཆོས་སྤྲོད་དུ་བཅར་རྒྱུ་དེ་ནི་ཆོས་ཞུ་བ་ཚོར་ལས་སླ་པོ་ཞིག་མིན་པ་དང། ལྷག་པར་དུ་བོད་ནང་གི་བོད་མི་ཚོར་དེ་བས་དཀའ་ཚེགས་ཆེན་པོ་འཕྲད་བཞིན་ཡོད་པར་འགྲེལ་བརྗོད་གནང་བ་དང་འབྲེལ་ནས། རྒྱ་ནག་གཞུང་གིས་ད་ལན་བོད་ནང་གི་བོད་མི་ཚོར་དམ་དྲག་རྐྱེན་པས་བོད་མི་མང་པོ་ཞིག་དུས་འཁོར་དབང་ཆེན་ཞུ་ཐུབ་མེད་པ་དང། རྒྱ་ནག་གཞུང་གི་བཙན་གནོན་དང་དམ་དྲག་འོག་དཀའ་སྡུག་མྱོང་བཞིན་པའི་ཡ་ང་བའི་བོད་ནང་གི་བོད་མི་ཚོ་ནི། ང་ཚོས་དུས་རྟག་ཏུ་ཡིད་ལ་དྲན་ནས།

ཨ་ནི་བོད་སྤྱི་པའི་རྩ་དོན་ལ་ཕན་གྱི་རེད། གོང་ས་མཆོག་སྐུ་ཚེ་རིང་པོ་གནས་ཀྱི་རེད་གོང་ས་མཆོག་སྐུ་ཁམས་ཡིན་ནའི་ཡང་གསལ་ཐང་ཡོང་གི་རེད་འདི་སོང་ཙང་ཨ་ནི་བདུན་ཕྲག་གཉིས་རིང། འདིའི་རྗེས་སུ་ཨ་གོང་ས་མཆོག་ནས་བཀའ་གནང་བ་འདི་ཡིད་ལ་བཅངས་པའི་ཐོག་ནས་ཚང་མས་ཨ་ནི་ཐུགས་སྣང་ཐུགས་སྨོན་གནང་རོགས་གནང་ཞེས་ཞུ་ཡ་ཡིན།
མཐར་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཕྱི་ནང་གི་དད་ལྡན་ཆོས་ཞུ་བ་ཚོར་ནང་པ་སངས་རྒྱས་པའི་བསྟན་པར་ཞབས་འདེགས་སྒྲུབ་རྒྱུར། ད་ལྟའི་ཆར་ནང་པའི་ལྷ་ཁང་དང་དགོན་པ་གཅིག་པོར་ཡོད་པས་ཕན་ཐོགས་མེད་པ་དང། གཙོ་བོ་དགོན་པ་དེ་དག་མ་འོངས་པར་སློབ་གཉེར་བྱ་རྒྱུའི་ལྟེ་གནས་ཤིག་ཏུ་བསྒྱུར་དགོས་ཅེས་བཀའ་བསྩལ་གནང་དེའི་ཕྱིར་ནི་སོང།
གང་ལྟར་རིམ་པས་རིམ་པས་ཀྱིས་དགོན་པ་འདི་ནང་ལ་ཡང་དགོན་པ་དང་ལྷ་ཁང་ཆུང་ཆུང་ཞིག་ནས། དེའི་ཉེ་འཁོར་ལ་ཡོད་བསྡད་པའི་ཡུལ་པ་ཚོས་འདི་ང་ཚོ་སློབ་སྦྱོང་བྱེད་སའི་ས་ཆ་ཡིན་ད་བསམ་པ་ཅིག། དེ་འདྲའི་བློ་ལ་ཡར་ཤར་ཐུབ་པ་ཅིག་དེ་བྱེད་དགོས་ཀྱི།

ཨེ་ན་སངས་རྒྱས་ཀྱི་བསྟན་པའི་ཞབས་འདེགས་སྒྲུབ་ཟེར་ཡག་དེ་སངས་རྒྱས་ཀྱི་ཆོས་ལ་ཤེས་ནས་དད་པ་ཐོབ་པ་བྱུང་ན་བསྟན་པ་ཡུན་རིང་གནས་ཀྱི་རེད། ཤེས་ནས་དད་པ་ཐོབ་པ་མེད་པ་བྱས་ཅིག། དྭངས་སང་གཅིག་དད་པར་གཅིག་པོ་ཅིག་ཕྱིན་པ་ཡིན་ན་ཨེ་ན་ཁྲ་ཁྲ་ཟིང་ཟིང་ཅིག་གནང་ད། ཨེ་ན་དད་པ་གཅིག་པོ་བྱས་ན་ཕལ་ཆེར་ཁྲ་ཁྲ་ཟིང་ཟིང་དེ་གལ་ཆེ་གི་རེད། ད་དུང་མགོན་པོ་གང་ཉིད་མཆོག་གིས་ཆོས་ཞུ་བ་ཚོས་ད་ལན་དུས་དབང་ཞུས་ནས་རང་རང་སོ་སོའི་སར་ལོག་འགྲོ་བའི་སྐབས་སུ་སེམས་རྒྱུད་ལ་འགྱུར་བ་ཐེབས་པ་ཞིག་དགོས་ཅེས་བསྐྱར་ནན་གནང་བ་མ་ཟད། དེ་བཞིན་ཆོས་ཉམས་ལེན་བྱེད་པའི་བརྒྱུད་ནས། མ་འོངས་པར་མི་ཚེའི་ནང་དཀའ་ཚེགས་ག་འདྲ་ཞིག་འཕྲད་རུང་དེ་དག་ལ་གདོང་ལེན་བྱེད་ཐུབ་པ་ཞིག་དགོས་སོགས་ཀྱི་བཀའ་སློབ་ལམ་སྟོན་ཡང་མཛད་ཡོད་པ་རེད། དེར་བརྟེན་ཉིན་མོ་ཁ་ཤས་དེ་རིང་ནས་སྐད་ཆ་འགྲེལ་བཤད་མང་པོ་ཅིག་གོ་ནས། ད་དེ་ནས་ཕར་ལོག་འགྲོ་ཙམ་ན་སོ་སོའི་སེམས། དངོས་གནས་ཅིག་ད་ཞི་བདེ། དེ་འདྲའི་ཡོད་བསྡད་པ་ཅིག་ད་ཞི་བདེ་དེ་འཕྲལ་སེལ་གྱི་སེམས་ལྷོད་ལྷོད་ཡོད་པ་ཙམ་མ་ཡིན་པར། དཀའ་ངལ་འཕྲད་པའི་ཁ་ཐུག་ལ་གདོང་ལེན་བྱེད་ཡག་གི་ད་ནུས་པ་ཤུགས་ཆེ་རུ་འདྲ་ཅིག་དེ་དགོས་རེད།

མགོན་པོ་མཆོག་ཉིན་ཤས་རིང་ལྡི་ལིར་བཞུགས་ཞག་མཛད་གནང་གི་འདུག།